གནས་ངན་ལེན་རེད། དེ་ལྟ་བུ་དེ་གི་རླུང་འདི་ཕར་ཞི་ནས། ཞི་བའི་བདེ་ཉམས་ཅན། མགོ་བོ་བླངས་དེ་ནས་ཀླད་པ་ལྕི་བེམ་པོ་ལྟ་བུ་ཞིག་མགོ་སྒང་ལ། སྐྲ་བཞར་ཤུལ་ལ་ལག་པ་ཚ་མོས་རེག་པ་ལྟ་བུ་དགུན་ཁ་དེ་ནས་སྐྲ་དེ་བཞར་ནས། རོ་དེ་སོ་སོའི་སྐྲ་བཞར། བཞར་བ་དེ་ལག་པ་ཚ་པོ་དེ་འདུག་སེ་མནན་ན་ཚ་ཆོབ་ཆོབ་རེ་ཅིག་བྱེད་ཀི་འདུག་བ་འདུག་སེ་ཨོ་དེ་དེ་འདྲ་བུ་ཅིག་གི་ད་ཅིག་ཡོང་གི་རེད། ཞི་གནས་གྲུབ་ཡོང་དུས། ལུས་ཤིན་སྦྱངས་ཀྱི། འདི་ནི། ཀླད་པ་ལྕི་བེམ་པོ་ལྟ་བུ་ཞིག་སྐྲ་བཞར་ཤུལ་ལ་ལག་པ་ཚ་མོས་རེག་པ་ལྟ་བུ་ཞིག་འབྱུང། དེ་མ་ཐག་སེམས་ཉོན་མོངས་པའི་ཕྱོགས་སུ་གྱུར་ནས་དགེ་བ་ལ་གང་འདོད་དུ་བཀོལ་དུ་མི་རུང་བའི་གནས་ངན་ལེན་ཞི་ནས་དང་པོ་ལུས་ཀྱི་གནས་ངན་ལེན་དེ་ཞི། སེམས་ཀྱི་གནས་ངན་ལེན་དེ་ཞི་ནས་སེམས་ཤིན་སྦྱངས་དེ་སྐྱེ་ཡོང་གི་རེད། དེའི་མཐུས་ལུས་ཤིན་སྦྱངས་འདྲེན་པའི་རླུང་ལས་རུང་ལུས་ལ་ཁྱབ་པར་རྒྱུ་བས་ན་ལུས་ཀྱི་གནས་ངན་ལེན་དང་བྲལ་ནས་ལུས་དགེ་བའི་བྱ་བ་ལ་འཚེར་སྣང་མེད་པར་ཅི་འདོད་དུ་བཀོལ་ནུས་པ། ཤིང་བལ་བཞིན་ཡང་བའི་ལུས་ཤིན་སྦྱངས་པས་ན་ལུས་ཤིན་སྦྱངས་ཐོབ་ནས། དགེ་བ་ག་ཚོད་ཅིག་བྱས་ན་དཀའ་ལས་ཁག་ཡ་རྒྱུན་ནས་མེད་མཁན་ལུས་དེ་ཡང་པོ་ཞེ་པོ་ཅིག་ཧ་ལམ་གནམ་ལ་འཕུར་ཐུབ་པ་འདྲ་པོ། བུ་དང་ཡར་འཕུར་ན་འབེ་གས་གནམ་ལ་འཕུར་ཐུབ་པ་འདྲ་པོ་ཨོ་དེ་འདྲས་ཡོང་གི་རེད། ཤིང་བལ་བཞིན་ལུས་ཤིན་སྦྱངས་སྐྱེ། དེ་ལ་བརྟེན་ནས་རེག་བྱ་ཤིན་ཏུ་བདེ་བའི་རང་བཞིན་ཅན་གྱི་ལུས་ཤིན་སྦྱངས་ཀྱི་བདེ་བའི་ཉམས་ཆེན་པོ་བསྐྱེད། ད་དུང་མཉམ་པར་བཞག་པས་ཏིང་ངེ་འཛིན་ལ་མཉམ་པར་བཞག་པས་རང་ལུས་ལ་སོགས་པའི་སྣང་བ་གཞན་གང་ཡང་མི་འཆར་བར་ལུས་ཀྱང་དམིགས་རྟེན་ལ་ཐིམ། ཐིམ། ཐིམ་ཉམས་ཅན་གྱི་སེམས་ཤིན་སྦྱངས་ཀྱི་དགའ་བདེའི་ཉམས་ཆེན་པོ་སྐྱེས་ནས་སེམས་དགའ་ཡ་ཡ་བ། དེ་ནས་དམིགས་པར་གནས་མི་ཐུབ་པ་ལྟ་བུ་འབྱུང། དེ་ནས་སེམས་ཤིན་སྦྱངས་ཀྱི་དགའ་ཡ་ཡ་བ་དེ་ཅུང་སངས་ནས། དེ་ནས་བདེ་བ་ཆུང་དུ་སོང་ངོ་སྙམ་པ་ལྟ་བུའི་ངང་ནས་སེམས་དམིགས་པ་ལ་བརྟན་པར་གནས་པའི་ཏིང་ངེ་འཛིན་དང་རྗེས་སུ་མཐུན་པའི་ཤིན་སྦྱངས་མི་གཡོ་བ་ཐོབ་པ་དང། དུས་མཉམ་དུ་བསམ་གཏན་དང་པོའི་ཉེར་བསྡོགས་མི་ལྕོགས་མེད་ཀྱིས་བསྡུས་པའི་ཞི་གནས་ཐོབ་པ་ཡིན། ཉེར་བསྡོགས་མི་ལྕོགས་མེད་ཀྱིས་བསྡུས་པའི་ཞི་གནས་ཐོབ་པ་ཡིན། འདི་ནི་འཇིག་རྟེན་དང་འཇིག་རྟེན་ལས་འདས་པའི་རྟོགས་པ་མང་པོ་ཐོབ་པ་ལ་མེད་ཐབས་མེད་པའི་ལམ་ཡིན་པས་མི་ལྕོགས་མེད། བསམ་གཏན་དང་པོའི་ཉེར་བསྡོགས་ཏེ། དེ་ལ་མི་ལྕོགས་མེད། དེ་ནས་ཉེར་བསྡོགས་ཕྱི་མ་རྣམས་བསྒྲུབས་ནས་རིམ་གྱིས་བསམ་གཟུགས་བརྒྱད་ཀ་བསྒྲུབས་ནའང་ཐོབ་ནུས་མོད། ང་ཚོས་དེ་བསྒྲུབ་ཡག་གི་ཆེད་དུ་མ་རེད། ཞི་གནས་བསྒྲུབས་ཚར་ནས། བུ་དང། འོན་ཀྱང་དགོས་པ་ཆུང་བས་རང་རེས་དེ་བྱེད་པ་མིན་ཞིང་ཕྱི་རོལ་པས་ནི་ཅི་ཡང་ཅི་ཡང་མེད་མན་ཆད་ཀྱི་ཉོན་མོངས་མངོན་གྱུར་ཐམས་ཅད་སྤངས་ཏེ་སྲིད་རྩེའི་སེམས་ཐོབ་ནས་ཐར་པ་ཐོབ་པར་འཛིན་ཀྱང་དེ་ཙམ་གྱིས་འཁོར་བ་ལས་མི་གྲོལ་བ། སློབ་དཔོན་དཔའ་བོས་མཛད་པའི་བསྔགས་འོས་བསྔགས་བསྟོད་ལས། བཅོམ་ལྡན་འདས་ཁྱོད་ཀྱི་ཆོས་ལས་ཕྱིར་ཕྱོགས་པའི་ཞེས་པ། ད། དེ་ནས། གོལ། དང། འདི། ཆོས་ལ་མི་ཕྱོགས་པས་བཟང། ཞེས་པ་དག་གོ། མི་ཕྱོགས་པའི། སྐྱེ་བོ་གཏི་མུག་གིས་ལྡོངས་པ་སྲིད་རྩེའི་བར་དུ་སོང་ནས་ཀྱང་སྡུག་བསྔལ་རེ་ཞིག་མི་མངོན་ཀྱང་སླར་ཡང་སླར་ཡང་ཡང་འབྱུང་ཞིང་སྲིད་པ། འཁོར་བ་བསྒྲུབ་ཅེས་དང། མདོ་ལས་འཇིག་རྟེན་དག་ནི་ཏིང་འཛིན་སྒོམ་བྱེད་ཀྱང་དེ་ནི་བདག་ཏུ་འདུ་ཤེས་འཇིག་མི་བྱེད། དེ་ནི་ཉོན་མོངས་ཕྱིར་ཞིང་རབ་འཁྲུགས་ཏེ་ལྷག་སྤྱོད་ཀྱིས་ནི་ཏིང་འཛིན་འདིར་བསྒོམ་བཞིན་ཞེས། དག་ལས། དེ་བཞག་བྱ། ལྷག་སྤྱོད་ཀྱིས་ནི་ཏིང་འཛིན་འདིར་བསྒོམ་བཞིན། བདེ་བཞག། སང་བོད་ཚེས་བཅུ་ཕྱི་མ་ཉིན་ལུང་རྟོགས་ནང་མི་ནས་མང་ཇ་དང་བཞེས་བག་སྐུ་འགྱེད་བཅས་འབུལ་ལམ་ཞུ་ཆོག་པ་ཞུ། གོང་དུ་གང་ཞུ་བ་དང་ཕྱག་ལེན་ཐེབས་པ་ཅིག་བྱས་ན་བཀའ་དྲིན་ཆེ་བར་འགྱུར། འོ་ལགས་སོ་མ་གྱུར་ནམ་མཁའི་མཐའ་དང་མཉམ་པའི་སེམས་ཅན་ཐམས་ཅད་ཀྱི་དོན་དུ་ཐོབ་བྱ་བླ་ན་མེད་པ་ཡང་དག་པར་རྫོགས་པའི་སངས་རྒྱས་ཀྱི་གོ་འཕང་རིན་པོ་ཆེ་ཅི་ནས་ཀྱང་ཐོབ་པར་བྱ། དེའི་ཆེད་དུ་དམ་པའི་ཆོས་ཟབ་མོ་གསན་སྙམ་པའི་ཀུན་སློང་དང་ཀུན་སྤྱོད་ཀྱི་རིམ་པ་རྣམས་ཆོས་བྱང་ཆུབ་ལམ་གྱི་རིམ་པ་ནས་ཇི་ལྟར་འབྱུང་བ་བཞིན་གསལ་བཏབ་པར་ཞུ། ད་དེ་ནས་གསན་བྱ་དམ་པའི་ཆོས་ཀྱི་མཚམས་ནི། ད་ཁ་སང་ནས་བི་ཀའི་ཞི་གནས་སྒོམ་སྟངས་ཞི་གནས་ཀྱི་དེ་ནས་རྒྱུ་ཚོགས་དྲུག་སྒྲུབ་སྟངས། ད་ཞི་གནས་དངོས་གཞི་བི་ཀའི་བསྒོམ་པའི་སྒང་ན། ད་དེ་ནས་ཉེས་པ་ལྔ་སྤོང་འདུ་བྱེད་བརྒྱད་བསྟེན་ཟེར་ད།

ཡིག་ཆུང་གཅིག་ནོར་འདྲ་བ་ཅིག་ཡིན་པ་ཡོད། སྲིད་པའི་བར་དུ་སོང་ནས་སྡུག་བསྔལ་རེ་ཞིག་མི་མངོན་ཀྱང་སླར་ཡང་དེ་ནས་སླར་ཡང་དེ་ནས་འབྱུང་ཞིང་སླར་དེ་ནས་ཡང་ཡང་འབྱུང་ཞིང་སྲིད་པ་འཁོར་བར་བསྒྲུབས། ད་བཅོམ་ལྡན་འདས་ཀྱི་ཆོས་ལས། ཕྱི་རོལ་དུ་ཕྱོགས་པ་དང་ཕྱི་རོལ་པ་ཚོ་གི་རོལ་པ་དང་ཞི་གནས་སྒྲུབ་ཐུབ་ཀྱི་ཡོད་རེད་ཞི་གནས་འགྲུབ་གི་རེད་བསམ་གཟུགས་ཀྱི་དེ་ཚོ་བསྒྲུབ་ནས་འདུག་ཟེར་བྱེད་ཀྱི་རེད་དེ། དེས་སྲིད་པ་ལས་གྲོལ་ཐུབ་ཀྱི་ཡོད་མ་རེད། ད་ཡང་བསྐྱར་བི་འཁོར་བ་ལ་འཁོར་ནས་འོ་འདུག་ཟེར་བྱེད་ཀྱི་རེད། མདོ་ལས། འཇིག་རྟེན་དག་ནི་ཏིང་འཛིན་སྒོམ་བྱེད་ཀྱང་དེས་ནི་བདག་ཏུ་འདུ་ཤེས་འཇིག་མི་བྱེད། དེ་ནི་ཉོན་མོངས་ཕྱིར་ཞིང་རབ་འཁྲུགས་ཏེ།

ཞེས་མ་བྱས་པར་བྱས་འདུག་ཟེར་ཡིན་དུས་སྐྲ་དེ་རིང་པོ་ཆགས་ཀྱི་རེད་པ། དེ་བྱས་ཡིན་དུས་དེ་ནི་སྐྲ་དཔེ་རིང་པོ་བྱས་ནས་འབི་ག་མར་ས་ལ་མར་ཐུག་ས་ལ་ཕར་ཅིག་འཁྱིལ་ནས། འོ་ན་དེའི་ནང་ལ་ཙི་ཙི་གི་ཚང་བསགས་བྱི་བ་གི་ཚང་བསགས་ལོ་མང་པོ་ལོན་དུས་ཙི་ཙི་ཚོ་དཔེར་ཁོ་རང་ཚོ་གང་བྱས་འདྲ་པོ་བྱས། འོ་ན་འབི་གས་ཏིང་ངེ་འཛིན་སྒོམ་ཉེ་དུ་དགེ་སྦྱོར་ག་གི་རྒྱབ་གོ་མ་ལོག་དང་ག་ལ་ས་གོ་མ་ལོག་ཏིང་ངེ་འཛིན་གི་དེ་ཚོ་དེ་གི་རེད། འོ་འདུག་ཟེར་ཡིན་དུས་གང་མཚམས་གཅིག་ལ་ཏིང་ངེ་འཛིན་ལས་ཡར་ལངས་ཡོང་དུས། ནས་ཡར་ལངས་ཡོང་དུས་དེ་ནི་བི་གའི་སྐྲ་རིང་པོ་ཞེ་པོ་ཅིག་ཆགས་ཡོད་རེད། སེན་མོ་དེ་ཚོ་བི་གའི་ཨ་ནེ་རིང་པོ་ཆགས་ནས་སེན་མོ་འདི་ལག་པ་གཡོན་པ་དེ་གཡས་སྐོར་བྱས་ནས་གསུམ་འཁོར། ལག་པ་གཡས་པ་གི་སེན་མོ་དེ་གཡོན་སྐོར་བྱས་ནས་གསུམ་འཁོར། ཨོ་ད་ཁོས་བི་གའི་འདི་འདྲའི་མ་རེད་བར་དུ་བི་གའི་སྒོམ་བརྒྱབ་པ་ཡིན། སྐྲ་བི་གའི་འདི་འདྲའི་ཅིག་མ་རེད་བར་དུ་བི་གའི་སྒོམ་བརྒྱབ་ནས་བི་གའི་ལོ་མང་པོ་ལ་ང་ཏིང་ངེ་འཛིན་སྒོམ་པ་ཡིན་ཟེར་ནས་ད་མི་ལ་བི་གའི་ལབ་དགོས་བསམ། ཨོ་ད། ལབ་དགོས་བསམ་བྱས་གང་ན་ཡར་ཅིག་ལངས་ཡོང་དུས་སྐྲ་དེ་ཚོ་ཙི་ཙི་གིས་བཏུབ་བཞག་ཡོད། སྐྲ་རིང་པོ་དེ་ཙི་ཙི་གིས་དཔེ་ཚལ་པ་ཚལ་པ་བཏུབ་བཞག་ཡོད་ཙང་ཁོ་ཚིག་པ་ཟ། ཉོན་མོངས་སྤངས་ཡོད་མ་རེད་ལམ་སང་ཁོང་ཁྲོ་དེ་སླེབས་ཚར་རེད་ཏི་པ་ཚ་ལ་ཁོང་ཁྲོ་དེ་སླེབས་ང་ནི་ཙི་ཙི་བྱེད། ང་ནི་དེ་བྱེད་ནི།

རྩིག་པ་ལ་སོགས་པའི་རྡུལ་ཕྲ་རབ་ཚུན་ཆད་བགྲང་ནུས་པའི་བགྲང་ནུས་པའི་ཚུལ་གྱིས་སེམས་གསལ་ཉམས་དང། ཕྱིའི་གཟུགས་ལ་སོགས་པའི་ཡུལ་ལྔའི་མཚན་མ་ལྔ་དང། གཟུགས་སྒྲ་དྲི་རོ་རེག་བྱ་ལྔ་རེད་པ་ད། དུག་གསུམ་གྱི་མཚན་མ་གསུམ། སྐྱེས་པ་བུད་མེད་དེ་མཚན་མ་བཅུ། འདི་ནི་གང་སྣང་ཡང། དེའི་ཉེས་དམིགས་དྲན་ནས་ལམ་སང། མི་དགའ་བ་དང། ཉོན་མོངས་སྐྱེ་བ་ཉུང་ཞིང་སྐྱེས་ཀྱང་ཤུགས་ཞན་པ་དང་ད་ཞི་གནས་འགྲུབ་ཚར་བ་ཡིན་ན། ཨ་ནི་གནས་ཆ་ཐུབ་པས་ག་བ་བསམ་བློ་བཏང་ནས་ད་ག་རང་བསྡད་ནས་སེམས་དེ་ཏག་ཏག་ཏག་དཔེར་ན་ཆུ་ཚོད་གཅིག་ལ་དཔེ་ག་བསྡད་དགོས་བསམ་ན་ད་ག་རང་བསྡད་ཨ་དེ་ནས་ཡང་དགོས་པ་དྲན་པ་གསོས་ནས་ཨོ་དེ་ཆགས་ཡ། གནས་ཆ་ཐུབ་པས་གཉིད་ཀྱང་ཏིང་ངེ་འཛིན་དང་འདྲེས་འགྲོ་བ་སྙམ་བྱེད་པ་སོགས་ཀྱི་ཡོན་ཏན་འབྱུང་ད་ཞི་གནས་ཐོབ་སོང་ན། དེང་སང་གཞུང་ཆེན་པོ་དག་ལ་མ་བརྟེན་པར། ཚིག་ཉུང་ཞིང་ལས་སླ་བ་ཞིག་གིས། ཕྱག་ཆེན་དང་རྫོགས་ཆེན་སོགས་ཕྱག་རྫོགས་སོགས་ཀྱི་ལྟ་བ་འཚོལ་བར་རློམ་པ་དག། གཞུང་ཆེན་པོ་ལ་བརྒྱུད་ནས་སློབ་སྦྱོང་བྱེད་མི་དགོས་པ། སྒྲོ་འདོགས་བཅད་མི་དགོས་པ། ལས་སླ་པོ་རེ་ཞིག་གི་ཐོག་ནས་ཕྱག་ཆེན་ཟེར་རོ་དང་རྫོགས་ཆེན་རྫོགས་པ་ཆེན་པོ། དེ་ཚོ་སྐད་གྲགས་ཆེན་པོ་ཡོད་ཙང་ད་དེ་ལ་བླ་ཁ་བྱས་ནས། ཆེན་པོ་ནས་གསུངས་པ་ལྟ་བུའི་ཁ་ཟ། འདི་ནས་འཚོལ་བར་རློམ་པ་དག་ལ། ཐུན་མོང་བའི་ཞི་གནས་ཀྱང་གཞུང་ཆེན་མོ་ནས་གསུངས་པ་ལྟ་བུའི་རྣལ་མ་ཞིག་འབྱུང་དཀའ། འོ་དེ་ཚོའི་གྲས་ལ། ཨ་ལས་རྫོགས་ཆེན་གྱི་རྟོགས་པ་རྫོགས་པ་ཆེན་པོའི་རྟོགས་པ་ད་ཕར་གཡུགས་ཞོག། ཕྱག་ཆེན་གྱི་རྟོགས་པ་ད་གཡུགས་ཞོག། ཐུན་མོང་བའི་ཞི་གནས་སྒྲུབ་སྟངས་ཅིག་ཡོད་པས་ཡག་པོ་ཅིག་ཡོང་གི་ཡོད་མ་རེད་གསུངས་རེད། འབྱུང་དཀའ། ཕྱག་ཆེན་རྩ་བ་ལས་ཀྱང་སེམས་ངོ་ལྟ་བ་སོགས་ནས། སེམས་ནི་སེམས་ཀྱི་ཀུན་རྫོབ་པའི་ངོ་སྤྲོད་ཙམ་ཡིན་པར་གསུངས། སེམས་ངོ་བལྟ་ཡ་དེ་སེམས་ཀུན་རྫོབ་པའི་ངོ་སྤྲོད། སེམས་ལ་དམིགས་པའི་ཞི་གནས་སྒྲུབ་སྟངས་འདྲ་པོ་གཅིག། སེམས་ཀུན་རྫོབ་པ་རེད་མ་གཏོགས་སེམས་ཀྱི་གནས་ལུགས་སྟོང་པ་ཉིད་ལ་བལྟ་ཐུབ་ཀྱི་ཡོད་མ་རེད། དེས་ན་དེ་འདྲ་ལ་རང་གིས་སྒོམ་བཟང་པོ་ཡིན་བསམས་ཀྱང་རང་རག་གི་གོང་བུ་གསེར་དུ་བསྒོམས་པ་བཞིན། ལམ་གོལ་ལམ་ལོག་གཅིག་ཏུ་འཕྱན་པར་འགྱུར་བ་ལས་ད་འཁོར་བར་འགྱུར་ལ་དེ་ལ་མགོ་འཁོར་ནས་འཕྱན་པར་འགྱུར་བ་ལས་གཞན་འོས་མེད། བྱིང་བ་བསགས་པ་ལ་སྒོམ་དུ་འཁྲུལ་ནས་བསྒོམས་པས་ནི་ཁམས་གོང་མར་ཡང་འཕེན་མི་ནུས་ཤིང། དུད་འགྲོའི་རྒྱུ་སྒྲུབ་པ་ལྟ་བུ་འབྱུང་བ་ཡིན་ཏེ། ས་སྐྱ་པཎྜི་ཏས་ས་པཎ་གྱིས་ར་བ་བླུན་པོས་ཕྱག་རྒྱ་ཆེ་བསྒོམས་པ། ཕལ་ཆེར་དུད་འགྲོའི་རྒྱུ་རུ་འགྱུར། ཨོ་ད་ས་སྐྱ་པཎྜི་ཏས་གསུངས་པ་རེད། བླུན་པོ་བི་ཀའི་ག་གེ་ཧ་མ་གོ་ནས་གཞུང་ཆེན་མོ་ལ་བི་ཀའི་ཐོས་བསམ་འདྲ་པོ་བྱེད་མ་མྱོང་མཁན། གཟིགས་སྐོར་བ་ད། ཨོ་ད་དེ་འདྲས་གི་དེ་ནི་བི་ཀའི་ཅིག་ལམ་སང་ད་ག་ཕྱག་ཆེན་སྒོམ་ཁ་བྱེད་ད། དེ་ནི་བི་ཀའི། བླུན་པོས་ཕྱག་རྒྱ་ཆེ་སྒོམ་པ། ཕལ་ཆེ་བ་བི་ཀའི་དུད་འགྲོའི་རྒྱུ་རུ་འགྱུར་རེད་ཕྱག་ཆེན་སྒོམ་གི་ཡོད་བསམ་ནས་ཞི་གནས་གཅིག་གིས་སྒོམ་ཐུབ་གི་ཡོད་མ་རེད་བྱིང་བ་སྒོམ་བསྡད་ཀྱི་ཡོད་དོན་དག་དེ་རེད་དུད་འགྲོའི་རྒྱུ་རུ་འགྲོ་ཡ་དེ་བྱིང་བ་དང་ཏིང་ངེ་འཛིན་གཉིས་ཀྱི་ལོགས་ཀ་མ་ཕྱེ་བ་བྱས་བྱིང་བ་ལ་སླེབས་ཡོད་ན་ག་ན་ལྷོད་ལྷོད་ར་ཅིག་ཅིག་ལུས་བདེ་པོ་ར་ཅིག་ཡོད་རེད་བདེ་པོ་ར་ལུས་བདེ་པོ་ར་ཅིག་ལྷོད་ལྷོད་ལྷོད་ཤིག་ཤིག་འདྲ་པོ་བྱེད་དུས་དེ་སྐྱིད་སྣང་ར་ཅིག་བྱེད་ད་དེ་ཏིང་ངེ་འཛིན་རང་ཡིན་བསམ།

བསམ་པ་རེད་དེ་ཡིན་དེ་བྱིང་བ་སྒོམ་པ་རེད་དེ་ཡིན་དེ་དུད་འགྲོར་སྐྱེ་ཡག་གི་རྒྱུ་རེད་བྱིང་བ་སྒོམ་པ་ཡིན་ན་ཞེས་གསུངས། དེས་ན་ལམ་གྱི་གཙོ་བོ་རྣམ་གསུམ་གང་རུང་གིས་མ་ཟིན་པར་སེམས་ཀྱི་ངོ་བོ་ཁ་དོག་དང་དབྱིབས་སུ་མེད་པར་བརྟགས་ནས། སེམས་ཀྱི་ངོ་བོ་ལ་ཕར་དཔྱད་ནས་སེམས་དེ་ག་འདྲ་རེད། སེམས་ལ་ཁ་དོག་ཡོད་རེད་པས་ཡོད་མ་རེད་དབྱིབས་ཡོད་རེད་པས་དབྱིབས་ཡོད་མ་རེད། འོ་ད་ཨ་ནི་སྔ་མའི་རྗེས་མི་གཅོད་མ་འོངས་པའི་དེ་ནི་མདུན། སྔུན་མི་བསུ། ཞེས་སོགས་སུ་ངོ་སྤྲད་དེ། དེ་ཙམ་སྒོམ་ཁུལ་བྱས་པས་ནི་མི་ཚེ་དོན་མེད་སྟོང་ཟད་ཀྱི་རྒྱུ་འབའ་ཞིག་ཏུ་འགྲོ་བ་ལས་ས་ལམ་གང་ཡང་བགྲོད་མི་ནུས། བྱང་སེམས་དང། བྱང་ཆུབ་སེམས་དཔའ་དང་གཉིས། མ་རེད། བྱང་ཆུབ་སེམས་དཔའ་མ་རེད། བྱང་ཆུབ་ཀྱི་སེམས་དང་སོ། བྱང་སེམས་དང། འདི་ནི་ངེས་འབྱུང་དང་ཡང་དག་པའི་ལྟ་བ་དང། སྐྱབས་འགྲོས་ཟིན་ན། རིམ་པ་བཞིན་ཐེག་ཆེན་གྱི་ཉམས་ལེན། བྱང་ཆུབ་ཀྱི་སེམས་ཀྱིས་ཟིན་རོགས་བྱེད་ན་ཐེག་པ་ཆེན་པོའི་ཉམས་ལེན་ཆགས་ཀྱི་རེད། སྒོམ་འདྲ་པོ་ག་རེ་ཡིན་པ་ཡིན་ན། ངེས་འབྱུང་གིས་ཟིན་པ་ཡིན་ན་ཐར་པའི་ཉམས་ལེན། འདི་ནི་ཡང་དང་ཡང་དག་པའི་ལྟ་བ་རོ། ཨ་ནི་སྐྱབས་འགྲོས་ཟིན་པ་ཡིན་ན་ནང་པའི་ཆོས་སུ་འགྲོ་བའི་ལམ་མ་ནོར་བ་དེ་འདྲ་ལ་འཇུག་དགོས། དེ་འདྲ་མེད་པར་སེམས་ཀྱི་ངོ་བོ་གསལ་སྟོང་འཛིན་མེད་སོགས་རྟོགས་པ་ཙམ་གྱིས་ནི།

དྲུངས་ནས་འབྱིན་ཐུབ་པ་ཅིག་ཡོང་གི་མེད་བ། སྟོང་པ་ཉིད་མ་རྟོགས་ན། ད་སེམས་འདི་གའི་ངོ་བོ་དེ་པའི། གསལ་རིག་རེད་བསམ་པའི་ཅིག་ངོ་འཕྲོད་པས། དེ་གི་ག་ཡ་ཡོང་གི་མ་རེད་བདག་འཛིན་ལ་ཅི་ཡང་གནོད་མི་ནུས་པས། རབ་ན་རབ། མུ་སྟེགས་ལྷག་སྤྱོད་ལྟར་འགྱུར་ཉེན་ཡོད། མུ་སྟེགས་ལྷག་སྤྱོད་ཀྱི་བྱུང་བ་ནི། མུ་སྟེགས་ལྷག་སྤྱོད་ཀྱིས་ནགས་དབེན་པོ་ཞིག་ཏུ་ལོ་བརྒྱ་ཕྲག་མང་པོར་ཞི་གནས་བསྒོམས་པས། ལག་པ་མཉམ་གཞག་བྱས་པའི་སེན་མོས་ལུས་འཁོར། སྐྲས་ལུས་དང་ཉེ་འཁོར་ཁྱབ། ནམ་ཞིག་མཉམ་གཞག་ལས་ལངས་པ་དང། དེར་བདག་མེད་བསྒོམས་པའི་ཤེས་རབ་ཀྱིས་མ་ཟིན་པས། ད་ཁོས་བདག་མེད་བསྒོམ་ཡོད་མ་རེད་པ།

ཚང་དང་ཕྲུ་གུ་སོགས་འདུག་པ་མཐོང་ནས། ཞེ་སྡང་དྲག་པོས་རྒྱུད་འཁྲུགས་པས། ཨོ་ད་རྒྱུད་འཁྲུགས་པ་ལ་བརྟེན་ནས། བྱས་ནས་ཨ་ནི་དེས་ཁོ་སྐྱེ་བ་ཤི་ནས། ཨོ་བ་གང་འཚམས་བི་ཀའི། ཨ་ནི་ནགས་ལ་ཤིང་ནགས་ལ་གཅན་གཟན་ལ་སྐྱེ་བ་ལེན་པ་རེད། དེ་ནས་གཞི་ནས་མ་དམྱལ་བ་ལ་སྐྱེས་པ་རེད་གསུངས་ད་གཅན་གཟན་དང་དེ་ནས་དམྱལ་བར་སྐྱེས་སོ། དེ་ཁོང་དེ་ག་རེད་ཟེར་མདོ་ལས་འཇིག་རྟེན་འདི་ན་ཏིང་འཛིན་སྒོམ་བྱེད་ཀྱང་དེ་ནི་བདག་ཏུ་འདུ་ཤེས་ལྡོག་མི་འགྱུར། ལྷག་སྤྱོད་ཀྱིས་ནི་ཏིང་འཛིན་འདིར་བསྒོམས་བཞིན་ཞེས་པ་སྒོམ་རིམ་སོགས་སུ་དྲངས་པའི་དོན་ཡང་འདི་ཡིན་ནོ། དེ་ལྟར་དམན་པའི་ལམ་ལ་བཟང་པོར་མི་འཛིན་པར། ད་ལམ་དམན་པ་ག་རེ་རེད་ལམ་བཟང་པོ་ག་རེ་རེད་ལམ་མ་ནོར་བ་ག་རེ་རེད་ཡང་དག་པ་ག་རེ་རེད་ཅེས་རྩད་གཅོད་ཡག་པོ་ཞིག་བྱས་ནས་བསྒོམ་དགོས་རེད་མ་གཏོགས་ལོ་མང་པོ་གཅིག་ལ་བསྒོམ་བསྒོམ་བསྒོམ་བསྒོམ་དུས་ཚོད་འཕྲོ་བརླག་རེད་པ་དང་དཀའ་ལས་རྒྱག་ཡ་བེད། འཕྲོ་བརླག་ཆགས་ཀྱི་རེད་གསུངས་པ་རེད། ལམ་ཡང་དག་དང་ལྟར་སྣང་འབྱེད་ཤེས་པ་དགོས་གསུངས། ད་གཉིས་པ་ཤེས་རབ་ཀྱི་ངོ་བོ་ལྷག་མཐོང་ལ་སྒོམ་ཚུལ་ལྷག་མཐོང་ལ་སྒོམ་ཚུལ་གསུམ། ད་ཞི་གནས་སྒྲུབ་སྟངས་འདི་མཁྱེན་སོང་ང། གལ་ཆེ་ཡོད་འདྲ་བོ་འདི་ཞི་གནས་ཀྱི་རྒྱུ་ཚོགས་དེ། བི་ཀའི་ཚང་བ་ཅིག་བྱེད། འོ་ད་དེའི་གང་དེར་དེ་བི་ཀའི་ཞི་གནས་ཁ་ཐུག་སྒོམ་སྟངས་ཅིག་འདུག་པ། དེ་ཚོ་ངེས་པ་བྱས་ནས། ད་གཉིས་པ་ཤེས་རབ་ཀྱི་ངོ་བོ་ལྷག་མཐོང་ལ་བསྒོམ་ཚུལ་ལྷག་མཐོང་བསྒོམ་ཚུལ་ལ་གསུམ། གང་ཟག་གི་བདག་མེད་གཏན་ལ་འབེབས་པ་དང་ཆོས་ཀྱི་བདག་མེད་གཏན་ལ་འབེབས་པ། དེ་ལས་ལྷག་མཐོང་སྐྱེ་ཚུལ་ལོ། དང་པོ་ལ་གཉིས་གང་ཟག་གི་བདག་མེད་གཏན་ལ་འབེབས་པ་དེ་རེད། མཉམ་གཞག་ནམ་མཁའ་ལྟ་བུའི་དེ་ནི།

བདེན་པའི་གཅིག་བྲལ་ངེས་པའི་གནད། བདེན་པའི་དུ་བྲལ་ངེས་པའི་གནད། དེ་གནད་བཞི། ད་འདི་ངོས་ཟིན་དགོས་རེད་གནད་བཞི་དེ་གལ་ཆེན་པོ་རེད། སྟོང་པ་ཉིད་གཏན་ལ་འབེབས་པ་ལ་འོ་ད་དགག་བྱ་ངེས་པའི་གནད། ཁྱབ་པ་ངེས་པའི་གནད་བདེན་པའི་གཅིག་བྲལ་ངེས་པའི་བདེན་པའི་དུ་བྲལ་ངེས་པའི་གནད། དེ་ལྟར་ཞི་གནས་བརྟན་པོ་ཞིག་གྲུབ་མཚམས། དེ་ནས་ཉོན་མོངས་མངོན་གྱུར་མགོ་གནོན་པའི། འཇིག་རྟེན་པའི་ལམ་ཞི་རགས་རྣམ་ཅན་གྱི། ལྷག་མཐོང་སོགས་མི་བསྒོམ་པར། ཞི་གནས་བསྒྲུབ་ཚར་སོང་ན་ཞི་རགས་རྣམ་ཅན་གྱི་ལམ་བསྒོམ་མི་དགོས་པ་བྱེད། ཞི་རགས་རྣམ་ཅན་ཟེར་དུས་སྒང་ལ། གོང་མ་ལ། ཞི་བ་ལྟ། ཡག་ལྟ། དོན་དག། འོག་མ་ལ་དེ་ནས་སྡུག་པ་ལྟ། རགས་པ་ལྟ། འདོད་པའི་ཆོས་ལ་རགས་པ་ལྟ། ཁམས་གོང་གི་ཆོས་ལ། དཔེར་ན་ཁམས་གསུམ་ཡོད་རེད་པ་དང་ཁམས་གསུམ་ཡོད་ན་ཁམས་གསུམ་ཟེར་དུས་འདོད་པའི་སས་བསྡུས་ཀྱི་ཆོས་ལ་རགས་པ་བལྟས་ནས་དེ་ལ་བི་ཀའི་རགས་པ་དཔེ་སྡུག་པ་འདྲ་བོ་ཅིག་ད་དེ་ལ་བི་ཀའི་ཞེན་པ་འདྲ་བོ་ལོག་འདོད་པའི་ཆོས་ལ་ད་སྙིང་པོ་མི་འདུག་བསམ་ཡ་ཡིན་ན་ཡང་ཁམས་གོང་གི་ཆོས་ལ་ཆགས་ནས་དེ་ད་འོག་མ་ལ་རགས་པ་ལྟ་གོང་མ་ལ་ཞི་བ་ལྟ་ཞི་རགས་རྣམ་ཅན་གྱི།

ཐར་པ་ཡིན་པས། ང་ཚོའི་བི་ཀའི་དོན་དུ་གཉེར་ཡ་གཙོ་བོ་དེ་ཐར་པ་རེད་པ་དང། དེ་ཡང་གཞན་གྱི་དོན་དུ་ཐར་པ་དོན་དུ་གཉེར་བ། ཐར་པ་ཐར་པ་ཡིན་པས་འཁོར་བའི་རྩ་བ་གཅོད་བྱེད་བདག་མེད་ཀྱི་དོན་ལ་དཔྱོད་པའི་འཇིག་རྟེན་ལས་འདས་པའི་ལྷག་མཐོང་བསྐྱེད་དགོས་ཤིང། འཇིག་རྟེན་པའི་ལྷག་མཐོང་གིས་ཕན་གི་མ་རེད་འཇིག་རྟེན་ལས་འདས་པའི་ལྷག་མཐོང།

སྟོང་ཉིད་མངོན་སུམ་དུ་རྟོགས་པའི་དེ་ནས་ལྷག་མཐོང་སོ་སོའི་རྒྱུད་ལ་སྐྱེས་སོང་ན། ཁམས་གོང་མའི་དངོས་གཞི་སྒོམ་དགོས་ཡ་ཡོད་མ་རེད་ཆེད་དུ། རིམ་གྱིས་སྲིད་པའི་ཉེས་པ་ལྡོག་པར་འགྱུར་བ། དངོས་གཞི་མ་བསྒོམས་པར་ཉེར་བསྡོགས་ལ་བརྟེན་ནས། ཉོན་མོངས་པ་སྤང་ཐུབ་ཡ། བསམ་གཏན་བི་ཀའི་ཉེར་བསྡོགས་བྱས་ནས། སློབ་དཔོན་དཔའ་བོས་མཛད་པའི་བསྔགས་འོས་བསྔགས་བསྟོད་ལས་བཅོམ་ལྡན་འདས་ཁྱོད་ཀྱི་བསྟན་པའི་རྗེས་སུ་འགྲོ་བ་སྟེ་འཇུག་པ་དེ་ནས་བསམ་གཏན་གྱི་དངོས་གཞི་མ་ཐོབ་ཀྱང། ཉེར་བསྡོགས་ལ་བརྟེན་ནས་བདག་མེད་པའི་དོན་བསྒོམས་པས། བདུད་ཀྱི་མིག་རས་བཙའ་བ་སྟེ། མིག་ཅེ་རེ་བལྟས་བཞིན་དུ་བྱེད་པ་དང། ཅེ་རེ་བལྟས་བཞིན་དུ་བར་ཆད་བྱེད་མི་ནུས་པར་སྲིད་པ་འཁོར་བ་དག་ནི་ཟློག་པར་བྱེད་ཅེས་གསུངས་པ་རེད། བདུད་ཀྱི་མིག་རས་བཙའ་བཞིན་དུ། དེ་ནི་སྲིད་པ་དག་ནི་ཟློག་པར་བྱེད་གསུངས་པ་རེད། དེ་ལ་ཟབ་མོ་སྟོང་པ་ཉིད་ཀྱི་དོན་གཏན་ལ་འབེབས་དགོས།

སྟོང་ཉིད་འདི་མ་རྟོགས་ན་ཐར་པ་ཐོབ་པའི་ཐབས་མེད་ཅིང་རྒྱལ་སྲས་ཀྱི་སྤྱོད་པ་གཞན་རྣམས་ཀྱང་མཚན་འཛིན་དང་བཅས་པར་འགྲོ། ད་བྱང་ཆུབ་ཀྱི་སེམས་ཡོད་ན་ཡང་སྟོང་ཉིད་མ་རྟོགས་ན་མཚན་འཛིན་དང་བཅས་པར་འགྲོ། གཤོག་པ་ཟུང་དང་མི་ལྡན་པའི་བྱ་བཞིན་ཐབས་ཤེས་ཕྱོགས་རེ་བས་རྒྱལ་བའི་སར་འགྲོ་མི་ནུས། དཔེར་ན་བྱ་ཡིན་ན་བི་གའི་ནམ་མཁའ་ལ་འཕུར་བའི་སྒང་ལ་དཔེར་ན་རྒོད་དེ་ཚོ་ནམ་མཁའ་ལ་འཕུར་བའི་སྒང་ལ་གཤོག་པ་གཉིས་འདུག་བརྐྱངས་ནས་འགྲོ་གི་འདུག་ག་གཤོག་པ་གཉིས། འདུག་ཨ་ནི་གཤོག་པ་གཉིས་ཡག་པོ་བརྐྱངས་ནས་ནམ་མཁའ་ལ་མཐོ་པོ་སླེབས་ཀྱི་རེད་པ་ལ་ཨ་ནི་གཤོག་པ་གཅིག་མ་གཏོགས་མེད་ན་གནམ་ལ་འཕུར་ཐུབ་མ་རེད་ཕག་ཕག་ཕག་ཕག་ཕག་ཟེར་ནས་རེད་པ་ད་ཐལ་བ་ཚུབ་ཚུབ་རོ་ཡི་སླང་དེ་མ་གཏོགས། ཨོ་དེ་འདྲ་གཤོག་པ་གཉིས་ཀ་དགོས་པ་ནང་ལྟར་སྟོང་ཉིད་རྟོགས་པའི་བློ་འོ་དགོས་ཀྱི་རེད་རེད་པ་ད་ཤེས་རབ། སྟོང་ཉིད། ཐབས་བྱང་ཆུབ་ཀྱི་སེམས། བྱང་ཆུབ་ཀྱི་སེམས་དང། སྟོང་ཉིད་རྟོགས་པའི་ཤེས་རབ་གཉིས་ཆ་བྱུང་ན། བྱ་ནམ་མཁའ་ལ་འཕུར་བ་ན་བདག་གི་འོ་ད་ཐར་པ་དང་ཐམས་ཅད་མཁྱེན་པའི་གོ་འཕང་ཐོབ་དགོས་ཏེ། གཤོག་པ་ཟུང་དང་མི་ལྡན་པའི་བྱ་བཞིན་ཐབས་ཤེས་ཕྱོགས་རེ་བས་རྒྱལ་བའི་སར་འགྲོ་མི་ནུས་པས། ཐབས་བྱང་ཆུབ་ཀྱི་སེམས་དང་ཤེས་རབ་སྟོང་པ་ཉིད་གཉིས་ཡ་མ་བྲལ་བ་ལ་སློབ་དགོས་ཏེ། རྗེ་བླ་མས་གནས་ལུགས་རྟོགས་པའི་ཤེས་རབ་མི་ལྡན་ན་ངེས་འབྱུང་བྱང་ཆུབ་སེམས་ལ་གོམས་བྱས་ཀྱང་སྲིད་པའི་རྩ་བ་གཅོད་པར་མི་ནུས་པས་དེ་ཕྱིར་རྟེན་འབྲེལ་རྟོགས་པའི་ཐབས་ལ་འབད། ད་འདི་གསལ་པོ་ཞེ་དྲག་འདུག་པ། གནས་ལུགས་རྟོགས་པའི་ཤེས་རབ་ཟེར་བ་ལ་ཟབ་མོ་སྟོང་པ་ཉིད་རྟོགས་པའི་ཤེས་རབ་དེ་མེད་ན་ནི་ཨ་ནི་ངེས་འབྱུང་དང་བྱང་ཆུབ་ཀྱི་སེམས་ལ་ག་ཚད་གོམས་པ་ཡིན་ན་ཡང་སྲིད་པའི་རྩ་བ་གཅོད་ཐུབ་ཀྱི་མ་རེད། དེ་ཡིན་ཙང། རྒྱུ་མཚན་དེའི་ཕྱིར། རྟེན་འབྲེལ་རྟོགས་པའི་ཐབས་ལ་འབད་གསུངས་ན། རྟེན་འབྲེལ། ཅེས་གསུངས་པ་ལྟར་ཡིན། གཞན་ཡང་སྟོང་པ་ཉིད་ལ་དོན་འགྱུར་གྱི་ཐེ་ཚོམ་ཟོས་པས་ཀྱང། རེད་པ་ད་ཟབ་མོ་སྟོང་པ་ཉིད་ལ་དཔེ་ཨ་ལས་འདི་འདྲས་མིན་འགྲོ་བསམ་བསམ་བྱས་སྟོང་པ་ཉིད་ཟེར་ཡག་དེ་བསམ་མནོ་བཏང་ནས་ཨོ་སྟོང་ཉིད་ཟེར་ན་འདི་འདྲས་ཅིག་མིན་འགྲོ་བསམ་ནས། ཅིག་ཡིན་པའི་ཕྱོགས་ལ། སྟོང་ཉིད་ཀྱི་དོན་དག་དོན་དག་རེད་པ་ད་ཡིན་པའི་ཕྱོགས་དོན་འགྱུར་ལ། ཨ་ནི། ཐེ་ཚོམ་ར་ཞིག་ཟོས་པ་ཡིན་ན། འདི་འདྲ་རེད་ཟེར་ཐག་མ་ཆོད་ཧ་མ་གོ་ན་ཡང་ཕལ་ཆེར་འདི་འདྲའི་མིན་འགྲོ་བསམ་ཕྱོགས་དེ་ལ་བི་ཀའི་བསམ་བློ་ཅིག་བཏང་ན། བཏང་པ་ཙམ་གྱིས་དེ་ནི། དོན་འགྱུར་གྱི་ཐེ་ཚོམ་ཟོས་པ་ཙམ་གྱིས་བདག་འཛིན། གོས་ཧྲུལ་པོ་ལྟ་བུ་དང། སེར་བས་བཅོམ་པའི་ལོ་ཏོག་བཞིན་དུ་བྱེད་པར་གསུངས་ཏེ། འོ་ད་བདག་འཛིན་བི་ཀའི་ཧྲུལ་པོ་འདྲ་པོ་ཆགས་ཡོང་རེད། བདག་འཛིན་བི་ཀའི་ཤུགས་འདྲ་པོ་མེད་མཁན་ཅིག། དུག་ལོག་ཡིན་ན་བི་ཀའི་དུག་ལོག་བི་ཀའི་རྩབ་ཧྲལ་འདྲ་པོ་ཅིག། ཨ་ནི། སེར་ར་བརྒྱབ་བྱ་ཡག་གི་དེ་ནི་ལོ་ཏོག་ཡིན་ན་ལོ་ཏོག་བི་ཀའི། མར་རྩ་བྱ་བའི་རོ་ལོ་མ་དེ་ཚོ་བཙབ་ནས། འོ་དེ་ན་ད། བི་ཀའི་སྟོང་པ་ཉིད་ལ་བི་ཀའི་དོན་འགྱུར་གྱི་ཐེ་ཚོམ་ཟོས་པ་ཙམ་གྱིས་ཀྱང་བདག་འཛིན་ལ་ད་གནོད་ཀྱི་ཡོད་རེད་དོན་དག་བདག་འཛིན་ལ།

དོན་འགྱུར་གྱི་ཐེ་ཚོམ་ཙམ་ཟ་བར་ཡང་མི་འགྱུར་ཟེར། བསོད་ནམས་མེད་མཁན་བསོད་ནམས་ཆུང་ངུ་དེ་ཚོ་གིས་སྟོང་པ་ཉིད་རྒྱུད་ན་བསམ་བློ་འཁོར་གི་མ་རེད། སྟོང་པ་ཉིད་ཀྱི་དོན་ལ་རྩད་གཅོད་བྱེད་གི་མ་རེད། སྟོང་པ་ཉིད་ཟེར་དེ་ཨ་མཆོག་ལ་ཕལ་ཆེར་གོ་གི་མ་རེད་ལ་གོ་ན་ཡང། རེད་པ་ད་ག་གེ་སྣང་བ་ར་གེ་བྱེད་གི་རེད་པ་ད། བོང་བུའི་ཨ་མཆོག་ནང་ལ་གསེར་བླུགས་པ་དང་གཅིག་པ་ར་བྱེད་རེད་པ་ད། བོང་བུའི་ཨ་མཆོག་ནང་ལ་གསེར་བླུགས་བཞག་ན་ཡང་བྱེ་མ་བླུགས་བཞག་ན་མགོ་དཀྲུག་དཀྲུག་གཏོང་གི་རེད་མ་ད།

དེས་ན་འདི་ལའང་ཚོགས་ལ་གནས་དགོས་པས། ད་ལྷག་མཐོང་སྒྲུབ་པའི་སྒང་སྟོང་པ་ཉིད་ཀྱི་བི་གའི་ལྷག་མཐོང་བི་གའི་སྒྲུབ་པ་ལ་ཡང་རྒྱུ་ཚོགས་གནས་དགོས་རེད། འདི་ལའང་འདི་ལའང་ཟེར་འང་སྒྲ་འདི་གི་ཀྱང་ཡང་འང་གསུམ་རྒྱན་སྡུད་རེད་པ་གོང་གི་ཞི་གནས་ལ་ཡང་ཚོགས་དགོས་འདུག་པ། གི་རྒྱུ་ཚོགས་དྲུག་ཞི་གནས་ཀྱི་ཚོགས་དྲུག་དགོས་ཀྱི་འདུག་པ། ཨོ་དེས་ན་ད་འདི་ལའང་དགོས་ཀྱི་རེད། འདི་ནི། འདི་ལའང་ཚོགས་ལ་གནས་དགོས་པས་གསུང་རབ་ཀྱི་གནད་ཕྱིན་ཅི་མ་ལོག་པར་མཁྱེན་པའི་སྐྱེས་བུ་དམ་པ་ལ་བསྟེན་ནས་ད་ལྷག་མཐོང་སྒྲུབ་དགོས་ཀྱི་འདུག་ན་སྟོང་པ་ཉིད་ཀྱི་དཔེ་མངོན་སུམ་དུ་རྟོགས་པའི་དེ་ནས་ལྷག་མཐོང་སོ་སོའི་རྒྱུད་ལ་སྐྱེ་དགོས་ཀྱི་ཡོད་ན། གསུང་རབ་ཀྱི་གནད་ཕྱིན་ཅི་མ་ལོག་པར་མཁྱེན་མཁན་གྱི་དེ་ནས་སྐྱེས་བུ་དམ་པ་བསྟེན། ཞེས་པ་ད་ལྟ་དགེ་བའི་བཤེས་གཉེན་བི་ཀའི་དངོས་གནས་པའི་མཚན་ཉིད་དང་ལྡན་པ་འདྲ་པོ་གང་ག་མཁྱེན་མཁན་གྱི་འོ་འདྲ་ཅིག་བསྟེན། ཨ་ནི་སྟོང་ཉིད་སྟོན་བྱེད་ཀྱི་གདམས་པ་ཐོབ་པ་ན། དེ་ནས་ཚོགས་གསོག་སྒྲིབ་སྦྱོང་བྱེད་པ། ཚོགས་བསགས་སྒྲིབ་པ་སྦྱོང་བར་བྱེད་པ། བླ་མ་ཡི་དམ་དབྱེར་མེད་དུ་བྱས་ནས་གདུང་ཤུགས་དྲག་པོས་གསོལ་བ་འདེབས་པ་སོགས་སུམ་སྦྲེལ་དུ་བྱས་པ་ནི་ལྟ་བ་རྣམ་དག་རྒྱུད་ལ་སྐྱེ་བའི་སྔོན་འགྲོར་མེད་དུ་མི་རུང་ཡིན་ནོ། དེ་རེད་ད། ལྟ་བ་རྣམ་དག་པའི་སྟོང་ཉིད་རྟོགས་པའི་ལྟ་བ་ཟེར་ན་སྟོང་ཉིད་རྟོགས་པའི་ལྷག་མཐོང་སོ་སོའི་རྒྱུད་ལ་སྐྱེ་ཡག་གི་རྒྱུ་ཚོགས་ཡོད་ན་མེད་ན་དེ་ག་རེ་བྱེད་དགོས་ཀྱི་འདུག་འདི་ནི། དེ་གའི་ཚོགས་བསགས་སྒྲིབ་སྦྱོང་བྱས། བླ་མ་དང་ཡི་དམ་དབྱེར་མེད་དུ་བྱས་ནས་བསྒོམ། འདུག་པ་དང། དེ་ནས་གདུང་ཤུགས་དྲག་པོས། ག་དུས་ཡིན་ནའང་བླ་མ་དང་ཡི་དམ་དབྱེར་མེད་དུ་བྱས་ནས་གསོལ་བ་བཏབ། འོ་དེ་སུམ་སྦྲེལ་བྱེད་དགོས་རེད། སུམ་སྦྲེལ་བྱས་པ་ནི་ལྟ་བ་རྣམ་དག་རྒྱུད་ལ་སྐྱེ་བའི་སྔོན་འགྲོར་མེད་དུ་མི་རུང་བ་ཡིན་ནོ། རྒྱུ་ཚོགས་རྣམས་ཚང་དགོས་གསུངས་དེ་རེད། དེ་དག་མ་ཚང་ན་རྟོགས་མི་ནུས། ལམ་རིམ་ཆེན་མོ་ལས། དང་པོ་གསུང་རབ་ཀྱི་གནད་ཕྱིན་ཅི་མ་ལོག་པར་མཁྱེན་པའི་མཁས་པ་བསྟེན་ནས་དྲི་མ་མེད་པའི་གཞུང་ལུགས་མཉན་ཏེ། ཐོས་པ་དང་བསམ་པའི་ཤེས་རབ་ཀྱིས་དེ་ཁོ་ན་ཉིད་རྟོགས་པའི་ལྟ་བ་བསྐྱེད་པ་ནི་ལྷག་མཐོང་གི་རྒྱུ་ཚོགས་མེད་དུ་མི་རུང་བ་ཡིན་ཏེ། ཡིན་ལུགས་ཀྱི་དོན་ལ་ཕུ་ཐག་ཆོད་པའི་ལྟ་བ་མེད་ན། ཇི་ལྟ་བ་རྟོགས་པའི་ལྷག་མཐོང་གི་རྟོགས་པ་སྐྱེ་བ་མི་སྲིད་པའི་ཕྱིར་རོ། ཡིན་ལུགས་ཀྱི་དོན་ཟེར་ཡག་དེ་ད་གནས་ལུགས་རེད་པ་དང་ཆོས་རྣམས་ཀྱི་དཔེ་གནས་ལུགས་ཀྱི་དོན་གནས་ལུགས་མཐར་ཐུག་རེད་པ་དང་དོན་ལ་བི་ཀའི་ཕུ་ཐག་ཆོད་པ་འདྲ་བ་ཅིག་ཆོད་པའི་ལྟ་བ་དེ་མེད་ན། ཇི་ལྟ་བ་རྟོགས་པའི་ལྷག་མཐོང་རྟོགས་པ་སོ་སོའི་རྒྱུད་ལ་བི་ཀའི་སྐྱེ་བ་མི་སྲིད་པའི་ཕྱིར་རོ། དེ་འདྲ་བའི་ལྟ་བའང་དྲང་དོན་ལ་མི་རྟོན་ངེས་དོན་ལ་རྟོན་པ་ཞིག་གིས་བཙལ་དགོས་པས། ལྟ་བ་བཙལ་བའི་སྒང་ལ། བི་ཀའི་ལྟ་བ་འདི་བི་ཀའི་གཞུང་བི་ཀའི་ཁུངས་གཏུགས་ས་བཅད་རོགས་དང། ཟབ་མོ་སྟོང་པ་ཉིད་ཀྱི་ལྟ་བ་བཙལ་ཡོང་དུས་དགོས་པའི་གཞུང་ལུགས་བི་ཀའི་ཚད་ལྡན་ཅིག་ལ་ཁུངས་གཏུགས་དགོས་རེད་པ་དང་གཞུང་ལུགས་ཚད་ལྡན་འོ་ད་སྐྱེས་བུ་དམ་པ་བི་ཀའི་ཚད་དང་ལྡན་པ་ཞིག་བསྟེན། དེ་གི་དེ་ནས་གཞུང་ལུགས་ཚད་དང་ལྡན་པ་ཞིག་ལ་བརྟེན་ནས་དེ་དང་མཐུན་པའི་ལྟ་བ་དེ་མར་གཏན་ལ་ཕབ་ཡོང་རེད་པ། དེ་ཡིན་དུས་གཞུང་ལུགས་དེ་ཡང་དེ་འདྲ་བའི་ལྟ་བའང་དྲང་དོན་ལ་མི་རྟོན་ངེས་དོན་ལ་རྟོན་པ་ཞིག་གིས་བཙལ་དགོས་རེད། བཙལ་དགོས་པས། དྲང་ངེས་ཀྱི་ཁྱད་པར་ཤེས་ནས་ངེས་དོན་གྱི་གསུང་རབ་ཀྱི་དོན་ཁོང་དུ་ཆུད་དགོས་ལ། དེ་ཡང་ཚད་མར་གྱུར་པའི་ཤིང་རྟ་ད་དེ་འདྲའི་གིས་དེ་ནི་དྲང་དོན་དང་ངེས་དོན་ཟེར་ཡ་དེ། འདི་དྲང་དོན་རེད་འདི་ངེས་དོན་རེད་ཟེར་ཡ་དེ་ལ་དྲང་དོན་བཤད་སྟངས་དང་ངེས་དོན་བཤད་སྟངས་མང་པོ་ཡོད་རེད་དེ། ཡིན་ནའི་ཁུངས་གཏུག་ས་དེ་ཤིང་རྟའི་སྲོལ་འབྱེད་ཆེན་པོ་ཞིག་གིས་དགོངས་པ་བཀྲལ་བའི་བསྟན་བཅོས་ལ་མ་བརྟེན་ན། འདི་ནི་དམུས་ལོང་ལོང་ཁྲིད་མེད་པ་ཉམ་ང་བའི་ཕྱོགས་སུ་འགྲོ་བ་དང་འདྲ་བས་དགོངས་འགྲེལ་ཕྱིན་ཅི་མ་ལོག་པ་ལ་བརྟེན་པར་བྱའོ། ཇི་འདྲ་བ་ཞིག་ལ་བརྟེན་པར་བྱ་བའི། ད་དགོངས་པ་འགྲེལ་བ་ནི་སངས་རྒྱས་བཅོམ་ལྡན་འདས་ཀྱིས་བསྟན་པའི་སྙིང་པོ་ཡོད་མེད་ཀྱི་མཐའ་ཐམས་ཅད་དང་བྲལ་བའི་ཟབ་མོའི་དོན་འགྲེལ་བ། འདི་ནི་མདོ་རྒྱུད་དུ་མ་ནས་ཤིན་ཏུ་གསལ་བར་ལུང་བསྟན་པའི་འཕགས་པ་ཀླུ་སྒྲུབ་ཅེས་ས་གསུམ་ན་ཡོངས་སུ་གྲགས་པ་དེ་ཡིན་པས་དེའི་གཞུང་ལ་བརྟེན་ནས་སྟོང་ཉིད་རྟོགས་པའི་ལྟ་བ་བཙལ་བར་བྱའོ། ཨ་གངས་ཅན་ཕ་གིའི་ཤིང་རྟའི་སྲོལ་འབྱེད་ཆེན་པོ་དཔལ་མགོན་འཕགས་པ་ཀླུ་སྒྲུབ་ཀྱི་གཞུང་ལ་བརྟེན་ནས་ཨ་ནི་ཟབ་མོ་སྟོང་པ་ཉིད་ཀྱི་དོན་འདི་གཏན་ལ་ཕབ་དགོས་རེད། དེ་མ་གཏོགས་གཞུང་ཕ་གིའི་ཡོད་ཚད་འདྲ་པོ་གང་བྱུང་མང་བྱུང་ཕ་གིའི་ཅིག་ལ་བརྟེན་ནས་བསྟན་པ་ཡིན་ན་ཨ་ནི་ལྟ་བ་ཕྱིན་ཅི་མ་ལོག་པ་དེ་གཏན་ལ་ཕབ་ཡ་དཀའ་ལས་ཁག་པོ་ཞིག་འདྲ་རེད། འདི་ནས་བཙལ་བར་བྱའོ་ཞེས་གསུངས། འཕགས་ཡུལ་གྱི་གྲུབ་མཐའ་སྨྲ་བ་བཞི་སོ་སོ་ནས་ལྟ་བའི་འཇོག་མཚམས་ནང་གསེས་མི་མཐུན་པ་མང་ཡང། ད་རྒྱ་གར་ལ་འདི་ནི་འཕགས་པའི་ཡུལ་ལ་འདི་ནི་གྲུབ་མཐའ་སྨྲ་བ་བཞི་ཟེར་བྱེ་བྲག་སྨྲ་བ་དང་མདོ་སྡེ་པ་དང་སེམས་ཙམ་པ་དང། ངོ་བོ་ཉིད་མེད་པར་སྨྲ་བ་ཟེར་ནས་འདི་བཞི་ཡོད་རེད་བ། དེས་ན་ཕན་ཚུན་དེ་གའི་ལྟ་བ་མི་མཐུན་པ་ཡོད་རེད་མི་འདྲ་བ་ཡོད་རེད།

གང་ཟག་གི་བདག་ལ་ཞེན་པ་བཟློག་པའི་ཕྱིར། གང་ཟག་གི་བདག་ལ་ཞེན་པ་བཟློག་པའི་ཕྱིར་དེ་ནི་དང་པོར་གང་ཟག་རང་རྐྱ་ཐུབ་པའི་རྫས་ཡོད་ཀྱིས་སྟོང་པར་བསྟན་པར་བྱས། དེ་ནས་བློ་རབ་ཏུ་གྱུར་པ་ན་ཆོས་རྣམས་ལས་བདེན་པར་ཡོད་མེད་ཀྱི་ཁྱད་ཕྱེ་བ་དང།

དེ་ནས་བློ་མཆོག་ཏུ་གྱུར་པ་ན་བདེན་པ་མེད་ཀྱང་རང་བཞིན་གྱིས་གྲུབ་པར་བསྟན་པ་དང། ད་ཆོས་ཐམས་ཅད་འདི་སོང་ངོ། དང་པོ་པའི་གང་ཟག་གི་བདག་མེད་གང་ཟག་རང་རྐྱ་ཐུབ་པའི་རྫས་ཡོད་ཀྱིས་མ་གྲུབ་པ་ཞེས་སོགས་གང་ཟག་གི་བདག་མེད་དེ་བསྟན། ད་ཕ་གིའི། གདུལ་བྱ་བློ་ཁ་ཕ་གིའི་བློ་ཁ་ཆུང་ཆུང་རོ་དང། ད་དཔེར་ན་བྱེ་བྲག་སྨྲ་བ་དང་མདོ་སྡེ་པ་རོ་དང། གིས་སོགས་འདྲ་བོ། དེ་འདྲའི་རིགས་ལ་གསུངས་པ་རོ་དང། དེ་ཅིག་བསྟན། ད་དེ་ནས་ཡང་བློ་ཁ་ཏོག་ཙམ་མཐོ་རུ་ཕྱིན་ནས་སེམས་ཙམ་པས། འདི་ཚོ་ལྟ་བུ་ད། འདི་ནི་དེ་འདྲའི་ལ། འདི་ནི། ཨ་ནི་གཞན་དབང་ཡོངས་གྲུབ་བདེན་གྲུབ་རེད་ཀུན་བརྟགས་ཀྱི་ཆོས་རྣམས་བདེན་མེད་རེད། ཆོས་ཐམས་ཅད་བདེན་མེད་རེད་ཟེར་ལམ་སང་གསུངས་བཞག་ན་ཡང་འགྲིག་གི་ཡོད་མ་རེད། དོན་དག་ཕུགས་ལ་ད་ཆོས་ཐམས་ཅད་བདེན་མེད་རེད་ཟེར་གསུང་དགོས་ཀྱི་ཡོད་རེད་པ། ཡིན་ན་ཡང་ལམ་སང་ད་ག་ཕ་ཇོ་དེ་གི་པའི་བློ་ལ་བབ་གི་མེད་པ་ཡིན་ཙང།

གང་ལ་ཆོས་ཐམས་ཅད་བདེན་པར་མེད་པ་རེད་རང་བཞིན་གྱིས་ཡོད་རེད་གསུངས་ཡ་འདྲ་པོ་འོ་དེ་འགྲིག་གི་ཁ་བསྡུ་བྱ་ཡག་ཁ་དྲང་ཡག་གི་ཆེད་དུ་འདི་ནི་དེ་འདྲའི་གསུངས་པ་རེད་བ་དང་བྱས་ཙང་ད་དེ་ལ་དེ་ནི་དྲང་དོན་དང་ངེས་དོན་གཉིས་ཕྱེ་དགོས་ཡ་རེད་དེ་རེད་གཞན་དབང་ཡོངས་གྲུབ་བདེན་གྲུབ་ཀུན་བཏགས་ཆོས་རྣམས་བདེན་མེད་གསུངས་བྱ་ཡ་དེ་ཚོ་དྲང་དོན་གྱི་མདོ་རེད་འོ་རོ་ད།

དོན་དམ་བདེན་པ་དངོས་ཀྱི་བསྟན་བྱའི་གཙོ་བོར་བྱས་ནས་བསྟན་བྱ་བ་ཅིག་ཡིན་དུས་ངེས་དོན་རེད་ཟེར་ཐལ་འགྱུར་བ་ལ་དེ་རེད་བ་དང། ཨ་ནས་ཀུན་རྫོབ་བདེན་པ་བསྟན་བྱའི་གཙོ་བོར་བྱས་ནས་སྟོན་བྱ་ཡ་གཅིག་ལ་དེ་དྲང་དོན་རེད་ཟེར་དྲང་དོན་གྱི་མདོ། དྲང་ངེས་ཀྱི་མདོ་གི་ཁྱད་པར་ཐལ་འགྱུར་བས་དེ་རེད་ཅེས་བྱ་དགོས་པ་དང། དགོངས་པ་གཞན་དུ་དྲང་ནའང་དྲང་མ་དྲང་ནའང་མ་དྲང་དོན་དག་དེ་རེད། དེ་བྱེད་དབང།

ད་སྤྱིར་བཏང་བྱེད་ཀྱི་ཡིན་ན་འཁོར་ལོ་དང་པོ་ལ་དག་གི་རེད་པ་ད། ངོ་བོ་ཉིད་མེད་རྣམ་གསུམ་ལ་དགོངས་ནས་ཆོས་རྣམས་ཐམས་ཅད་ངོ་བོ་ཉིད་མེད་བསྟན་པ་ཉིད་སངས་རྒྱས་རང་གིས་དགོངས་གཞི་དགོས་པ་དངོས་ལ་གནོད་བྱེད་གསུམ་གསུམ་གྱི་ཐོག་ནས་དྲང་ངེས་ཕྱེ་བྱ་ཡ་འདྲ་བོ་ཡོད་ད་ཡོད་རེད་དེ་ཐལ་འགྱུར་གྱི་ལུགས་བྱས་ན་དེ་དྲང་ངེས་ཕྱེ་བ་མ་རེད། དེ་བྱེད་དུས་ད་ཅི་ཤེས་བག་ཤེས་ཡོད་དུས་ཐལ་འགྱུར་གྱི་ལུགས་ལ་འགྲོ་དགོས་རེད་གང་ཅེ།

བྱེད་དང། བདག་ལས་ངེས་ཏེ་འཁྲུལ་གྲོགས་དུ་འོང་དེ་ནས། བཅོམ་ལྡན་འདས་ཀྱི་དགོངས་པའི་མཐར་ཐུག་མཆོག་ཏུ་གྱུར་པ་ནི་ཕྱི་མ་འདི་ཡིན། དེ་ཡང་སྟོན་པ་ཉིད་ཀྱིས། སྟོན་པ་ཉིད་ཀྱིས་རྒྱ་གར་ལྷོ་ཕྱོགས་བེ་དའི་ཡུལ་དུ་ནི། རྒྱ་གར་ལྷོ་ཕྱོགས་བི་གའི་ལྷོ་ཕྱོགས་རང་རེད་པ་ད། བེ་དའི་ཡུལ་དུ་ནི་དགེ་སློང་དཔལ་ལྡན་ཆེར་གྲགས་པ། དེའི་མིང་ཀླུ་སྒྲུབ་ཞེས་འབོད་པ་སྟེ། དེའི་མིང་ལ་ཀླུ་སྒྲུབ་ཞེས་འབོད་པ་སྟེ་ཡོད་དང་མེད་པའི་ཕྱོགས་འཇིག་པ་ཞེས། འདི་ནི་ཡོད་མཐའ་དང་མེད་མཐའ་སྤངས་པའི་རྒྱལ་བའི་དགོངས་པ་འགྲེལ་བ་ལ་འགྲན་ཟླ་དང་བྲལ་བར་ལུང་བསྟན་པའི་མགོན་པོ་ཀླུའི་ཞབས་ཀྱི་རྗེས་སུ་འབྲངས་ནས། དེ་ནས། ལྟ་བ་བཙལ་དགོས་ཀྱི། དེ་མིན་སོ་སོའི་གང་འདོད་རེ་གསར་དུ་བྱས་པའི་ལྟ་བ་ཟབ་ཟབ་མང་པོ་སྨྲ་ཡང། མང་པོ་སྨྲ་ཡང་ཀླུ་སྒྲུབ་ཀྱི་དགོངས་པ་དང་མཐུན་ན་ལྟ་བ་མཐར་ཐུག་ཡིན། དེ་ལས་གཞན་དུ་གྱུར་པ་ནི་རྒྱལ་བའི་དགོངས་པ་ལས་ལོག་པ་ཞིག་ཏུ་སྨྲས་པར་ངེས། བོད་ཀྱི་བླུན་པོ་དག་ལྟ་ཅི། རྒྱ་གར་གྱི་མཁས་པ་ཆེན་པོ་སློབ་དཔོན་ལེགས་ལྡན་འབྱེད་དང། སློབ་དཔོན་ལེགས་ལྡན་འབྱེད་དངོས་གནས་བྱས་ན་མཁས་པ་ཆེན་པོ་ཞེ་པོ་ཅིག་རང་དང་རང་རྒྱུད་པའི་དེ་ནི་སློབ་དཔོན་ལེགས་ལྡན་འབྱེད། བོད་ཀྱི་པཎ་ཆེན་ཇོ་ནང་པ་སོགས་མཁས་པ་ཆེན་པོ་ཞེ་དྲག་རེད། མང་པོའང་ལྟ་བའི་གནས་འདི་ལ་འཁྲུལ་ཞིང། མཁས་པ་ཆེན་པོ་ཡིན་ནའི་ལྟ་བ་ལ་འཁྲུལ་འགྲོ་ཡ་ཡོད་རེད། རེད་པ་དང། མཁས་པ་ཆེ་ཟེར་གཞན་དག་གི་ཐོག་ལ་དཔེ་མཁས་པ་ཆེན་པོ་ཆགས་རེད་མ་གཏོགས་ལྟ་བའི་ཐོག་ལ་མཁས་པ་ཆེན་པོ་ཆགས་པ་མ་རེད་པ་ད། ཡིན། འོ་དེ་ཡིན་དུས། བོད་ཀྱི་པཎ་ཆེན་ཇོ་ནང་པ་སོགས་མང་པོའང་ལྟ་བའི་གནས་འདི་ལ་འཁྲུལ་ཞིང། དེ་ལས་གཞན་པ་འགའ་ཞིག་གིས་ནི་ཀླུ་སྒྲུབ་ཀྱི་རྗེས་སུ་འབྲངས་ཀྱང། དེའི་དགོངས་པ་མ་རྟོགས་པ་དང། འགའ་ཞིག་ནི་ཀླུའི་རྗེས་སུ་མི་འབྲང་བར་མ་ཟད་དེ་ལ་དགག་པར་བྱས་པ་སོགས་ཀྱང་བྱུང་མོད། ཀླུ་སྒྲུབ་ཡབ་སྲས་ཀྱི་ལུགས་ལ་མི་ལྟོས་པར་དེ་ལས་ཕྱི་རོལ་དུ་གྱུར་པའི་རང་བཟོའི་ལྟ་བ་སྟོན་པ་ནི། ཨ་ནི། དཔལ་ལྡན་ཟླ་བ་གྲགས་པའི་གསུང། དབུ་མ་འཇུག་པའི་ནང་ལ། དཔལ་ལྡན་ཟླ་བ་གྲགས་པའི་དབུ་མ་འཇུག་པར། སློབ་དཔོན་ཀླུ་སྒྲུབ་ཞབས་ཀྱི་ལམ་ལས་ནི་ཕྱི་རོལ་གྱུར་ལ་ཞི་བའི་ཐབས་མེད་དོ། ད་དེ་རེད། མགོན་པོ་ཀླུ་སྒྲུབ་ཞབས་ཀྱི་བི་ཀའི་ལུགས་དང་མི་མཐུན་པ། དགོངས་པ་དང་མི་མཐུན་པས། ཨ་ནི་བི་ཀའི་ལམ་འདྲ་པོ་རེད་ག་རེ་བི་ཀའི་སྟོང་པ་ཉིད་གཏན་ལ་ཕབ་པ་ཡིན་ན་ཡང། དེ་ལ་བརྟེན་ནས། བི་ཀའི་མྱང་འདས་ཐོབ་ཡ་ཡོད་མ་རེད་ཐོབ་ཐུབ་ཀྱི་མ་རེད།

ཞེས་གསུངས་པས་ཞི་བའི་སྒོ་གཉིས་པ་ཞིག་ཡོད་ན་མ་གཏོགས་དེ་མིན་ལུགས་འདིའི་རྗེས་སུ་མ་འབྲངས་པར་བྱ་ཐབས་མེད་དོ། ཞི་སྒོ་གཉིས་པ་མེད་པ་དང་ཞི་བའི་སྒོ་གཉིས་པ་ཡོད་མ་རེད་པ། ཐར་པའི་སྒོ་གཉིས་པ་ཡོད་མ་རེད། ཐར་པ་ཐོབ་ས་ཀྱི་སྒོ་འདྲ་བོ་ལམ་ཀ་གཉིས་ཡོད་མ་རེད་པ་ལམ་ཀ་གཅིག་ནས་འགྲོ་དགོས་རེད། ཁ་སོས་པའི་ཐར་པ་ཐོབ་དགོས་ཀྱི་ཡོད་ནའི་ལམ་གཅིག་ལ་མ་གཏོགས།

མགོན་པོ་ཀླུ་སྒྲུབ་རྗེས་སུ་འབྲང་དགོས་ཡ་དེ་སངས་རྒྱས་རང་གིས་བི་ཀའི་ལུང་བསྟན་གནང་ནས་འོ་ད་མ་འོངས་པ་ལ་བི་ཀའི་ངའི་ལྟ་བ་བི་ཀའི་དེ་གཏན་ལ་འབེབས་ཡག་པའི་ཤིང་རྟའི་སྲོལ་འབྱེད་འདྲ་པོ་གནང་གི་རེད་ཟེར་ནས་ལུང་བསྟན་གནང་བཞིན་འདུག་བ། དེ་ལྟར་ཀླུ་སྒྲུབ་ཀྱི་རྗེས་འབྲང་རྣམས་ཀྱི་ནང་ནས་ཇོ་བོ་ཆེན་པོས་སྟོང་ཉིད་གང་གིས་རྟོགས་ཤེ་ན་དེ་བཞིན་གཤེགས་པས་ལུང་བསྟན་ཅིང་གསུངས་འདུག་བ། སྟོང་ཉིད་སངས་རྒྱས་བཅོམ་ལྡན་འདས་རང་གིས་ལུང་བསྟན་བྱས་ཨ་ནི་ཆོས་ཉིད་བདེན་པ་གཟིགས་པ་ཡི་ཀླུ་སྒྲུབ་སློབ་མ་ཟླ་གྲགས་ཡིན། དེ་རེད། ཨ་ནི། སངས་རྒྱས་བཅོམ་ལྡན་འདས་རང་གིས་ལུང་བསྟན་ནས། རེད་པ་དང། སྟོང་པ་ཉིད་གཏན་ལ་ཕབ་མཁན་གྱི་ཀླུའི་མིང་ཅན་མགོན་པོ་ཀླུ་སྒྲུབ་ཕེབས་ཀྱི་རེད། དེའི་རྗེས་སུ་འབྲང་དགོས་ཀྱི་རེད་ཟེར་ནས་ལུང་བསྟན་ཡོད་རེད། ཨ་ནི་མགོན་པོ་ཀླུ་སྒྲུབ་ཀྱི་དངོས་ཀྱི་སློབ་མ། མགོན་པོ་ཀླུ་སྒྲུབ་མདུན་ནས་རྩ་ཆོས་ཞུས་ནས་དངོས་ཀྱི་སློབ་མ་དེ་དཔལ་ལྡན་ཟླ་བ་གྲགས་པ་རེད། འོ་ད་དཔལ་ལྡན་ཟླ་བ་གྲགས་པ་ནས་མར་བརྒྱུད་བསྡད་པ་ཅིག་རེད་སོང། ཆོས་ཉིད་བདེན་པ་གཟིགས་པ་ཡི་ཀླུ་སྒྲུབ་སློབ་མ་ཟླ་གྲགས་ཡིན། དེ་ལས་བརྒྱུད་པའི་མན་ངག་གིས་ཆོས་ཉིད་བདེན་པ་མཐོང་བར་འགྱུར། འོ་དེ་ལས་མར་མན་ངག་གསུང་བཞག་ཡ་དེ་ལ་བརྟེན་གྱི་ཡིན་ན་ཆོས་ཉིད་མཐོང་གི་རེད། གསུངས་པ་ལྟར་སློབ་དཔོན་ཟླ་བ་གྲགས་པ་མཆོག་ཏུ་གྱུར་ཅིང། བོད་དུ། དེའི་རྗེས་སུ་འབྲངས་པས། ད་མགོན་པོ་ཀླུ་སྒྲུབ་དཔལ་ལྡན་ཟླ་བ་གྲགས་པའི་རྗེས་སུ་འབྲངས་པས་རོ། ད་དཔལ་ལྡན་ཟླ་བ་གྲགས་པའི་རྗེས་སུ་འབྲངས་པའི་བོད་སྔ་རབས་ཀྱི་གྲུབ་མཐའ་སོ་སོའི་མཁས་གྲུབ་ཀྱི་དེ་ནས་སློབ་དཔོན་མང་དུ་བྱུང་བ་རྣམས་ལས། ཐོག་མའི་སློབ་དཔོན་རང་རང་གི་དགོངས་པ། ཞེས་དང། དཔལ་ལྡན་ཟླ་བ་གྲགས་པའི་རྗེས་སུ་འབྲངས་ནས་དེ་ཀའི་སྟོང་པ་ཉིད་གཏན་ལ་དབབ་མཁན་གྱི་བོད་སྔ་རབས་པའི་དེ་ནི་སློབ་དཔོན་མཁས་པ། དང་པོ་དང་པོ་ནི་དང་པོའི་སྐབས་ལ་དག་བྱུང་སྟེ་ཟེར་བ་དང་སློབ་དཔོན་དེ་ཚོ། ཐལ་འགྱུར་དུ་གནས་པ་མང་པོ་ཡོད་རེད། དབུ་མ་ཐལ་འགྱུར་བ་མང་པོ་ཡོད་རེད་བོད་སྔ་རབས་པའི་མཁས་པ་གོང་མ་གོང་མ་གོང་མ་དེ་ཚོ་ལ། མང་མང་པོ་ཡོད་ཀྱང་གདུལ་བྱ་ལ་བློ་ངོ་དང་མཐུན་པར་ཁྲིད་ཚུལ་སྣ་ཚོགས་གསུངས་པས་ཟེར་ད་སོ་སོའི་དགེ་ཕྲུག་དང་གདུལ་བྱ་ཚོ་ལ་མ། སྟོང་པ་ཉིད་ཁྲིད་ཡོང་དུས་སྒང་ལ། ཁ་ཐུག་ཁ་ཐུག་གདུལ་བྱ་གི་ངོ་ལ་བལྟས་ནས་གསུང་སྟངས་དེ་མི་འདྲ་བ་མི་འདྲ་བར་གསུང། བླ་མ་གི་སོ་སོའི་སོ་སོ་གི་གསུང་སྟངས་ངོ་སྤྲོད་སྟངས་མི་འདྲ་བ་མི་འདྲ་བ་བྱས་ནས་རོ། དེ་དང། ཁྲིད་ཚུལ་སྣ་ཚོགས་གསུངས་པས་གསུང། ཕྱིས་ནས་རྗེས་འཇུག་མང་པོས་དགོངས་པ་དངོས་མ་ལོན་པར།

ད་རྒྱ་གཞུང་དེ་ཚོ་ལ་ནི་དོ་སྣང་མེད་པ་བྱས་རྒྱ་གར་གྱི་གཞུང་ཆེན་པོ་དེ་ཚོ་ལ་ད་ག་པར་ག་པར་ཤེས་ཀྱི་མ་རེད་ཟེར་གཡུགས་བཞག་འོ་དེ་རེད་ཨ་ནི་རྒྱ་གར་ལ་འགྲོ་དགོས་བྱུང་ན་ནི་ཐག་རིང་པོ་བྱས་དེ་དུས་རི་ལི་མོ་ཊ་དེ་འདྲའི་ལས་སླ་པོ་ཡོད་མ་རེད་པ་ད་འོ་ད་ཤིང་ནགས་གསེང་གནས་པའི་གཅན་གཟན་དང་འོ་ད་མང་པོ་དེ་འདྲའི་ཅིག་འཇིགས་པ་མང་པོ་ཞིག་ནི་རྒྱ་གར་ལ་འགྲོ་དགོས་ཀྱི་ཡོད་རེད་ད་ལོ་ཙཱ་བ་ཚོ་གི་བོད་ལ་ཕར་བསྒྱུར་བཞག་ཡ་དེ་ཚོ་ལ་ལམ་སང་ད་ག་ཞེ་དྲག་ཡིད་མ་རྟོན་པ་ཡིད་མ་ཆེས་པ་འདྲ་པོ་མ་བྱུང། གཞུང་པའི་དྲག་པོ་ཕྱག་གཞུང་ཆེན་པོ་དེ་ཚོ་ཕར་བསྒྱུར་བཞག་ཡ་བསྟན་འགྱུར་ཡོ་ར་པ་དྲག་པོ་ཕྱག། ད་བླ་མའི་བི་གའི་ཕར་གསུང་བཞག་ཡ་དེ་ཉེ་བ་དེ་འདྲ་ཅིག་རེད། ཕྱིས་ནི་རྗེས་འཇུག་མང་པོས་དགོངས་པ་དངོས་མ།